མི་རེད་ད་ཤི་འོ་བུ་དེ་འདྲ་ལས་ཟེར་གྱི་མི་རེད་གང་ལྟ་ཀྱང། པགས་པ་བཤུ་བཤུ་བཤུ་གི་བཤུ་གི་ཕྱིན་ན་ཨ་ནི་སྙིང་པོ་དེ་རེད་ཟེར་གྱི་མཛུབ་གུ་བཙུགས་ས་མེད་དེ་ཁྱི་དེ་ལ་དེ་འདྲ་ཅི་ལ་ཟེར་གྱི་མི་རེད་ད་ལྟ་ཆུ་ཤིང་སྡོང་པོ་དག་ཟེར་ཆ་ཤས་ཕྱེ་ན་འགའ་མེད་ན་ཟེར་ཆ་ཤས་ཕྱེ་གི་ཕྱེ་གི་ཕྱི་ན་ཡང་ན་ནང་ཁོ་ཡིན་ཟེར་གྱི་སྡོང་བུ་དེ་རེད་ཟེར་གྱི་མཛུབ་གུ་བཙུགས་ཡོད་མ་རེད་པ་ཁོ་ལ་པགས་པ་གཅིག་བཤུས་གཉིས་བཤུས་གསུམ་བཤུས་ནས་ནང་ཤེས་ཟེར་ན་ཁོ་ཁོག་སྟོང་ཅིག་ག་ག་མེད་པ་ཅི།

དེ་གོང་དུ་དབྱེ་བ་ཕྱེ་བྱས་ནས་བཀག་པའི་སྐབས་ལ་ནི་བདག་ཡིན་པ་དེ་ཅི་ཡང་དངོས་ཡང་མི་འདུག། འདས་པ་དང་མ་འོངས་པ་གཉིས་པོ་དེ་མེད་པ་ལས་ལྷག་གི་རེད་ད་ལྟ་ཡི་སེམས་དེ་ཡང་ནི་བདག་མ་རེད། མེད་ག་རེད་ཟེར་ན་རང་གྲུབ་དུས་ཀྱི་སྐད་ཅིག་གཉིས་པའི་ཞིག་སྟེ་བསྡད་ཚར་བ་རེད་དེས་ན་ནི་བདག་མེད་པ་རེད་པས་སོ། ཆ་ཤས་ཕྱེ་ན་འགའ་མེད་ན་དེ་བཞིན་རྣམ་པར་དཔྱད་པ་ཡིས་བཙལ་ན་བདག་ཀྱང་ཡང་དག་མིན། དེ་བཞིན་དུ་ནི་ཆུ་ཤིང་གི་སྡོང་པོ་ཕྱེ་བྱས་ནས། དེ་ནས་སྙིང་པོ་འགའ་ཡང་མཐོང་རྒྱུ་མེད་པ། སྙིང་པོ་འགའ་ཡང་མཐོང་རྒྱུ་མེད་པ་དེ་བཞིན་དུ། དབུ་མའི་རིགས་པས་ཀྱི་ལེགས་པར་དཔྱད་ནས། དབུ་མའི་རིགས་པས་ཀྱི་ལེགས་པར་དཔྱད་པ་དེའི་ཚེ་ན། བདག་ཟེར་ནི་དེ་བཙལ་ནས་རྙེད་ཡག་རྩ་བ་ནས་ཡོད་མ་རེད། ལུས་སེམས་གཉིས་སྟེང་དུ་ཡང་རྙེད་ཡག་ཡོད་མ་རེད། དེ་ལས་གཞན་དུ་ནི་རྙེད་ཡག་ཡོད་མ་རེད། ཕུང་པོ་ཡི་སྟེང་དུ་ཡང་རྙེད་ཡག་ཡོད་མ་རེད། གལ་ཏེ་སེམས་ཅན་ཡོད་མིན་ན་སུ་ལ་སྙིང་རྗེ་བྱ་ཞེ་ན། ད་དེ། དོགས་པ་ཁུངས་ལོང་དམ་དུ་བྱེད་པར་བ། འབྲས་བུའི་དོན་དུ་ཁས་བླངས་པའི་རྨོངས་པས་བརྟགས་པ་གང་ཡིན་པའོ།

ངོ་བོ་མེད་པ་ཡིན་ན་སྡུག་བསྔལ་ཅན་གྱི་སེམས་ཅན་མེད་པ་ཡིས་སྡུག་བསྔལ་ཅན་གྱི་སེམས་ཅན་ལ་དམིགས་ནས་སྙིང་རྗེ་བྱེད་ཡོད་མ་རེད་བ། ད་འབྲས་བུའི་དོན་དུ་ཁས་བླངས་པས་འབྲས་བུ་སངས་རྒྱས་ཀྱི་གོ་འཕང་ཐོབ་པའི་ཆེད་དུ་ཐོག་མར་ཐུགས་བསྐྱེད་ནས་ཁས་བླངས་ཡོད་རེད་བ། ཁས་བླངས་པ་དེ་ཐ་སྙད་པའི་བློ་ཡི་དབང་གིས་ནི་སེམས་ཅན་དེ་ཕར་བཏགས་ཀྱི་ནི་ཕར་བཏགས་པའི་སེམས་ཅན་དེ་ཡིས་ཐ་སྙད་དུ་སྡུག་བསྔལ་མྱོང་དགོས་རེད་ཐ་སྙད་དུ་སྡུག་བསྔལ་མྱོང་པ་དེ་ཡང་ཕར་བཏགས་ཙམ་ཞིག་རེད་མ་གཏོགས

སེམས་ཅན་རང་བཞིན་མེད་པ་ཡིན་ན་དཔེར་ན་ཐུགས་བསྐྱེད་ཀྱི་གང་ཟག་དེ་ཡང་རང་བཞིན་གྱིས་མེད་པ་ཞིག་རེད་བ་དེ་མེད་པ་ཡིན་ནའང་ཐུགས་བསྐྱེད་ཀྱི་གང་ཟག་དེ་གའི་རྒྱུན་མ་འོངས་པ་ན་སངས་རྒྱས་ཀྱི་གོ་འཕང་ཐོབ་སྟེ་ཀུ་ལའི་འབྲས་བུ་དེ་སུས་མྱོང་དགོས་རེད་འབྲས་བུ་མྱོང་མཁན་ཡོད་མ་རེད་བས་ཟེར་ཏོ་ཞེས་རྩོད་པ་དེ་སུས་ཡིན་པ་རེད་ད་གང་ལྟར་ཀྱང་རང་བཞིན་གྱིས་མེད་པའི་བློ་ལས་གཞི་འདོད་ལས་དེ་ལྟ་བུའི།

སྡུག་བསྔལ་དེ་ཉེ་བར་ཞི་དགོས་ཀྱི་ཡོད་ན་ནི་འབྲས་བུ་དེ་དགོས་གོ་རེད། འབྲས་བུ་དེ་དགོས་ཀྱི་ཡོད་ཙང་ད་ནི། རྨོངས་པའི་དབང་གིས་ཕར་བཏགས་ཡག་གི་འབྲས་བུ་དེ་བཟློག་རྒྱུ་ཡོད་མ་རེད། ཁོ་ཐ་སྙད་པའི་བློ་དབང་གིས་ཕར་བཏགས་ཙམ་རེད། དོན་དམ་པར་མ་གྲུབ་པ་རེད་དེ་ཡིན་ན་ཡང། དོན་དམ་པར་མ་གྲུབ་པའི་ཐ་སྙད་ཙམ་གྱིས་ཕར་བཏགས་པའི། འབྲས་བུ་དེ་ནི་འདོད་དགོས་རེད། འབྲས་བུ་འདོད་ཡས་དེ་ག་རེ་རེད་ཟེར་ན་རང་ཉིད་སྡུག་བསྔལ་ཉེ་བར་ཞི་བའི་ཆེད་དུ་རེད། སྡུག་བསྔལ་ཉེ་བར་ཤི་བའི་ཆེད་དུ།

དེ་ཡིས་འཇིག་ཚོགས་ལྟ་བ་གྱི་རིའི་གནས་སུའི་ནི་རི་ལ་རི་ལ་སྟེ་ཡི་གྱི་ནི་ཁོ་བསྡད་ཡོད་རེད་བ། ལྟ་བའི་གྱི་རི་དེ་ཡི་རི་སུལ་ལ་གནས་ཡི་གྱི་ནི་བསྡད་ཡོད་རེད་བ་ང་རྒྱལ་ཟེར་དེ། འོ་དེ་སྡུག་བསྔལ་གྱི་རྒྱུ་དེ་རེད། འོ་དེ་ལྟ་བུ་སྡུག་བསྔལ་གྱི་རྒྱུ་གྱི་ནི་རྨོངས་པ་དེ་ཡི་ནི་བཟློག་དགོས་རེད་ཟེར་དེ་བཟློག་དགོས་ཀྱི་དེ་རེད། གོང་དུ་བཤད་པའི་ནི་རྨོངས་ལས་འདོད་ཟེར་གྱི་རྨོངས་པ་དེ་ཡི་ནི་བཟློག་རྒྱུ་མེད་ཁྱད་ཀྱི་རྨོངས་པ་དེ་རེད། བདག་ཏུ་རྨོངས་པས་འཕེལ་བར་འགྱུར། དེ་ལས་ཀྱང་ལྡོག་མེད་ཅེ་ན། དེ་ལས་ཀྱང་བཟློག་པ་མེད་ཅེ་ན། བདག་མེད་བསྒོམ་པ་མཆོག་ཡིན་ནོ། དེ་ལྟ་བུ་ནི་ང་རྒྱལ་དེ་བཟློག་ཐུབ་མ་རེད་བ་ད་གིན་རྨོངས་ལས་འདོད་ཟེར་འདུག་བ་ཟེར། རྨོངས་ལས་འདོད་ཟེར་ཡིན་ཙང་རྨོངས་པ་མ་རིག་རྨོངས་པས་ཡོང་གི་འབྲས་བུ་དེ་བཟློག་རྒྱུ་མེད་པ་ཡིན་ན། སྡུག་བསྔལ་རྒྱུ་ཡི་ང་རྒྱལ་བདག་ཏུ་རྨོངས་པ་དེ་བཟློག་རྒྱུ་ཡོད་མ་རེད་དེ་གོང་ནས་གོང་འཕེལ་དུ་འཕེལ་གྱི་རེད་བ་ཟེར་གྱི་འདུག་ན་དེ་ལས་ཀྱང་ལྡོག་མེད་ཅེ་ན་དེ་ཡིན་པས། བདག་མེད་བསྒོམ་པ་མཆོག་ཡིན་ནོ་ཟེར་དེ་བཟློག་ཐུབ་ཀྱི་རེད་ཟེར་དེ་བཟློག་ཡས་ཀྱི་མཆོག་ཏུ་གྱུར་པ་དེ་ག་རེ་རེད་ཟེར་ན་བདག་མེད་བསྒོམ་པ་དེ་རེད། བདག་མེད་བསྒོམས་སོང་ན་བདག་ཏུ་རྨོངས་པའི་རྨོངས་པ་དེ་ལྡོག་འགྲོ་གི་རེད་དེ་ལ་བརྟེན་ནས་ནི་ང་རྒྱལ་དེ་གནས་ཐུབ་ཀྱི་མ་རེད། ལུས་ནི་རྐང་པ་བྱིན་པ་མིན་ཟེར་ད་དེ་ཡན་ཆད་དེ་གང་ཟག་གི་བདག་མེད་བསྒྲུབས་ནས། དེ་མན་ཆད་དེ་ཡིན་ན་ཆོས་ཀྱི་བདག་མེད་སྒྲུབ་ཡས་དེ་ཡིན་པ་རེད་དེ་ཡན་ཆད་གང་ཟག་གི་བདག་མེད་འགྲོས། གང་ཟག་བདག་མེད་སྒྲུབ་ཟེར་ཏེ། རྩ་བ་ད་ལྟ་ཁོ་རང་རང་དུ་མ་བལྟ་འོང་སྟེ། གཟུགས་ཕུང། གཟུགས་ཕུང་བདག་ཏུ་གྲུབ་པ་བཀག་ཡས་དང་ཤེས་པ་བདག་ཏུ་གྲུབ་པ་བཀག་ཡས་རྐྱང་གཅིག་ཅིག་མ་གཏོགས་ཡོད་མ་རེད་བ། ཡོད་མ་རེད་དེ་ཡས་ནི་བདག་ཟེར་མཁན་དེ་ཡོད་ཚ་ཟེར་ན་ཡང་ན་ནི་གཟུགས་ཀྱི་སྟེང་དུ་ཡོད་དགོས་པ་དང་ཡང་ན་ནི་ཤེས་པའི་སྟེང་དུ་ཡོད་དགོས་པ་ཏོག་ཙེ་རྩལ་མཁའ་འགྲོ་དེ་ཀོ་ལ་དེ་གང་ཡང་རུང་བ་སྟེང་དུ་རྙེད་ཡས་མེད་པ་ཡིན་ན་ཨ་ནི་ཁྱོན་ནས་རྙེད་རྒྱུ་མེད་པ་ཐག་ཆོད་ཚར་བ། ཐག་ཆོད་ཚར་རེ་ཁོ་འཛིན་ཡས་དེ་ག་རེ་རེད་ཟེར་ན། དེ་དག་གི་སྟེང་དུ་ཡོད་པ་ཅིག་འཛིན་བསྡད་རེད་མ་གཏོགས་དེ་ལས་ལོགས་སུ་ཕྱི་རོལ་ཏུ་བདག་ཏུ་ཡོད་པ་ཅིག་འཛིན་ཡོད་མ་རེད། ནང་གི་གཟུགས་སེམས་གཉིས་ཀྱི་སྟེང་དུ་ཡོད་པ་ཅིག་འཛིན་གྱི་ཡོད་སོང་ཙང་གོང་དུ་ཡོད་པར་འཛིན་པ་དེ་མན་ཆད་དེ་ཆོས་ཀྱི་བདག་མེད་སྒྲུབ་ཡས། ཆོས་ཀྱི་བདག་མེད་སྒྲུབ་ཡས་དེ་ལ་དྲན་པ་ཉེར་གཞག་བཞི་ཡི་སྒོ་ནས་བསྒོམ་པ་དེ་རེད། ཐོག་མར་ལུས་དྲན་པ་ཉེར་གཞག་དེ་ནས་ཚོར་བ་དྲན་པ་ཉེར་གཞག། ཆོས་དྲན་པ་ཉེར་གཞག།

བསྒྲུབ་པ་དེ་ཡིན་ན། དབུ་མ་འཇུག་པ་ད་ལྟ་མདང་དགོང་ཟེར་དེ་མན་ཆད་དེ་ན་ཡང་གསལ་པོ་ཞེ་དྲག་བཤད་ཡོད་རེད་ལ་ད་ག་ནང་བཞིན་བྱེད་བྱས་ནས་ལམ་རིམ་ཆེན་མོ་ནང་ལ་ཡང་གང་ཟག་གི་བདག་མེད་དེ་སྔོན་ལ་བཤད་ནས་ཆོས་ཀྱི་བདག་མེད་དེ་རྗེས་ལ་བཤད་པ་རེད་བ་དེ་ག་རེ་རེད་ཟེར་ན་རྣལ་འབྱོར་པས་ཉམས་སུ་བླངས་པ་དེ་ཡིན་ཟེར་ན་ཐོག་མར་གང་ཟག་གི་བདག་མེད་ཉམས་སུ་བླངས་དགོས་ཡིན་ཟེར་ཙང་ནི་དེ་སྔོན་ལ་བཤད་པ་ཡིན་པ་རེད་དེ་ས་གང་ཟག་བདག་མེད་ཉམས་སུ་ལེན་པ་དེ་ལ་ནི།

བརྟེན་ནས་བྱུང་བ་རེད་ལུས་ཟེར་མཁན་དེ་ག་འདྲ་ཅིག་ལ་ལུས་ངོས་འཛིན་བྱེད་དགོས་རེད། ལུས་ཟེར་མཁན་དེ་ཡང་མང་པོ་འཚོགས་པ་ལ་བརྟེན་ནས་ཁོ་ལུས་ཟེར་ནས་བཏགས་པ་ཅིག་མ་གཏོགས་ལུས་རང་དབང་དུ་གྲུབ་བསྡད་རྒྱུ་ཅིག་རྩ་བ་ནས་ཡོད་མ་རེད་བ། ལུས་ཟེར་མཁན་དེ། རྐང་པ་དང་བྱིན་པ་དང་བརླ་དང། རྐེད་པ་དང་དེ་ཚོ་མང་པོ་ཅིག་འཚོགས་པ་ལ་བརྟེན་ནས། ང་ཡི་ལུས་ཟེར་གྱི་ད་ཆ་བཅས་ཀྱི་ལུས་ཅིག་རེད་དེ་ཡོད་རེད་བ། ས་ལུས་ནི་རྐང་པ་བྱིན་པ་མིན་ཟེར་ཏེ། རྐང་པ་ཡང་ལུས་མ་ཡིན་བྱིན་པ་ཡང་ལུས་མ་ཡིན་ཟེར་ཏེ་ད་འགྲིག་མ་རེད་བ། ཡིན་ན་ཡང་རང་གི་ལུས་ཟེར་ཏེ། འཛིན་ས་ཀྱི་ལུས་དེ་ག་རེ་རེད་ཟེར་ན་ཡན་ལག་ལྔ་ཚང་འདི་ཁྱེད་ཀྱི་ཆ་ཚང་དེ་ལ་ལུས་ཟེར་ནས་རང་གི་བློ་སྐྱེ་གི་རེད་མ་གཏོགས་རང་གི་ཡན་ལག་རེ་རེ་ནི་དེ་ཡང་ང་ཡི་ལུས་རེད་ལུས་རེད་ཟེར་ཅིག་འཛིན་གྱི་མ་རེད་བ། ང་ཚོ་འཛིན་པ་དེ་ཡིན་ཟེར་ན་ལུས་ཀྱི་ཡན་ལག་ཆ་ཚང་ཡོད་མཁན་དེ་ལ་ཆ་བཅས་ཀྱི་ལུས་ཟེར་གྱི་རེད་བ། ཨོ་དེ་འདྲའི་ཆ་བཅས་ཀྱི་ལུས་དེ་ཡིན་ན་རང་གི་ཆ་ཤས་རེ་རེ་རེ་རེ་ནི་ཆ་བཅས་ཀྱི་ལུས་དེ་རེད་པས་ཟེར་ན་དེ་མ་རེད་ཟེར་ནས་ཨོ་དེ་བཤད་ཀྱི་ཡོད།

བྲང་དང་དཔུང་པའང་ལུས་མ་ཡིན་ཟེར་བྲང་དེ་ཡང་མ་ཡིན་པར་བྱས། དེ་ནས་དཔུང་པ་དེ་ཡང་ལུས་མ་ཡིན་ཟེར་ད་དེ་ལུས་མ་ཡིན་ཟེར་དེ་སྤྱིར་བཏང་ནི་ལུས་ཙམ་ཞིག་མ་ཡིན་པར་བཤད་མ་ཡིན་པ། རང་གི་རྟགས་བཞག་བྱེད་ཀྱི་ཆ་ཅན་གྱི་ལུས་དེ་ཆ་ཤས་ཚང་མ་ཐམས་ཅད་འདུས་བསྡད་བསྡད་བྱེད་ཀྱི་ཆ་ཅན་གྱི་ལུས་དེ་མ་ཡིན་ཞེས་པའི་དོན་ཡིན་པས་བྲང་དང་དཔུང་པའང་ལུས་མ་ཡིན། རྩིབ་ལོགས་ལག་པའང་ལུས་མིན་ཏེ། དེ་ནས་རྩིབ་ལོགས་ལ་སོགས་པ་དེ་ཚོ་ལག་པ་དང་དེ་ཚོ་ལུས་མ་ཡིན་མཆན་ཁུང་ཕྲག་པའང་ལུས་མ་ཡིན། ཁྱི་ཡིས་དེ་ནས་དེ་ཚོ་ཚང་མ་ཐམས་ཅད་ལུས་མ་ཡིན་ད་ནང་ལོགས་ཀྱི་དེ་ཚོ་ནང་ཁྲོལ་རྣམས་ཀྱང་དེ་མིན་ལ་ནང་ཁྲོལ་རྒྱུ་མ་དང་གློ་བ་དང་སྙིང་ལ་སོགས་པ་དེ་ཚོ་རེ་རེ་ནས་ཆ་ཅན་གྱི་ལུས་དེ་རེད་པས་ཟེར་ན་དེ་མ་རེད་ཟེར་གི་འདུག་བ། མགོ་དང་མགྲིན་པའང་ལུས་མིན་ན་མགོ་ཡང་ལུས་མ་རེད་མགྲིན་པ་ཡང་ལུས་མ་ཡིན་ན་འདི་ལ་ལུས་ནི་གང་ཞིག་ཡིན་ཟེར་ད་ལུས་དེ་ག་བ་ཡོད་རེད།

ཆ་གཅིག་ལ་གནས་ཀྱི་དཔེར་ན་རྐང་པ་ལ་གནས་ཀྱི་ཆ་དེ་ཨེ་ནས་ལག་པ་ལ་གནས་ཀྱི་རེད་པས་ལག་པ་ལ་གནས་ཀྱི་ཆ་དེ་རྐང་པ་ལ་གནས་ཀྱི་རེད་པས་ཟེར་ནས་རྟོགས་སུ་དཔྱད་པ་བྱས་ཡིན་པ་རེད། རྐང་པ་ལ་ཡོད་པའི་ལུས་དེ་ཨེ་ནས་ལག་པ་ལ་ཡོད་རེད་པས་ལག་པ་ལ་ཡོད་པའི་ལུས་དེ་རྐང་པ་ལ་ཡོད་རེད་པས་ཟེར། དེ་མེད་པ་རེད་ཟེར་གྱི་འདུག་ན་ནི། རྐང་པ་ལ་ལུས་ཆ་ཚང་བ་དེ་མེད་ཟེར་དགོས་ཀྱི་རེད་བ། དེ་མེད་པ་ཡིན་ན་ཆ་ཐམས་ཅད་ལ་གནས་པ་ཡིན་ཟེར་ཏེ་འགྲིག་པོ་མ་རེད་བ། ལུས་རངས་པོ་དེ་ཆ་ཐམས་ཅད་ལ་བས་ཆ་ཉུང་དུ་ནི་གནས་བསྡད་ཡོད་རེད་ཟེར་ཏེ་དེ་མ་འགྲིག་པ་རེད་བ། ཕྱོགས་རེ་ཡིས་ནི་གནས་གྱུར་ན་ཆ་རྣམས་ཆ་ལ་གནས་གྱུར་མོད། དེ་རང་ཉིད་ནི་གང་ལ་གནས། ཆ་དེ་སོ་སོ་སོ་སོ་ལག་པ་ལག་པ་ལ་གནས་བསྡད་ཡོད་རྐང་པ་རྐང་པ་ལ་གནས་བསྡད་ཡོད་དེ་འདྲ་ཡིན་པ་ཡིན་ན་ལུས་དེ་ཁོ་རང་རངས་པོ་དེ་ག་བ་ལ་གནས་བསྡད་ཡོད་རེད། གལ་ཏེ་བདག་ཉིད་ཀུན་གྱི་ལུས་ལག་སོགས་རྣམས་ལ་གནས་ན་ནི། བདག་ཉིད་ཀུན་གྱི་ལུས་དེ་སོ་སོའི་ལུས་རངས་པོ་དེ་ཆ་ཐམས་ཅད་འདུས་བསྡད་པའི་ལུས་དེ། ཡང་ན་ནི་ལག་པ་ལ་གནས་པ་ཡིན་ཡང་ན་ནི་རྐང་པ་ལ་གནས་པ་ཡིན་ཟེར་དེ་འདྲ་ལབ་པ་ཡིན་ན།

དེ་སྙེད་ཀྱི་ནི་ལུས་སུ་འགྱུར་རོ། ཕྱི་དང་ནང་ན་ལུས་མེད་ན་ཟེར་ད་ཕྱི་ལ་ཡང་མེད་ནང་ན་ཡང་ལུས་མེད་པ་ཡིན་ན་ཇི་ལྟར་ལག་སོགས་ལ་ལུས་ཡོད་ཟེར་ནས་ལག་པ་དང་རྐང་པ་ལ་སོགས་པ་ལ་ལུས་ཡོད་ཟེར་དེ་ནི་ཁས་ལེན་ག་རེ་བྱེད་ག་ཟེར། ལག་པ་ལ་ལུས་ག་པ་ཡོད་རེད་ཟེར་རྐང་པ་ལ་ག་པ་ཡོད་རེད་ཟེར་ཕྱི་ལ་ཡང་ཡོད་མ་རེད་ནང་ལ་ཡང་ཡོད་མ་རེད་བ་ཟེར། ལག་སོགས་རྣམས་ལས་གཞན་མེད་ན་ཟེར་ད་ལག་པ་ལ་སོགས་པ་ལས་གཞན་དུ་ལུས་ཡོད་ཟེར་གྱི་འདུག་ན་རང་གི་ལུས་ཀྱི་ཆ་ཤས་ཚང་མ་ཐམས་ཅད་ཕར་རེ་རེ་ནས་ཕར་བསལ་ནས་དེ་ལས་ལུས་དེ་རེད་ཟེར་དགོས་རེད་དེ་ཡོད་མ་རེད་བ་དེ་རྩ་བ་ནས་ངོས་འཛིན་བྱེད་ཡ་ཡོད་མ་རེད་བ། དཔེར་ན་རང་གི་ལུས་ཀྱི་ཆ་ཤས་ད་གིན་ཟེར་ནང་བཞིན་སྐྲ་དང་སེན་མོ་དང་སོ་དང་དེ་ཚོ་རེ་རེ་ནས་ཕར། ཕ་བསད་པས་དེའི་ཤུལ་དུ་རང་རུས། རང་གི་ལུས་དེ་རིན་པོ་ཆ་ཤས་ཚོང་མ་ཚོང་བྱེད་དེ་དེ་གའི་ལུས་དེ་དེ་རི་དྭགས་བསད་ཀྱི་རི་སྐུ་བཙུགས་ཡ་ཡོད་མ་རོ། དཔེར་ན་ང་རང་ཚོ་ཀ་བ་ལོགས་སུ་བཞག་ནས་བུམ་པ་དེ་རི་དྭགས་བསད་རེད་མ་གཏོགས། བུམ་པ་ལོགས་སུ་བཞག་ནས་ཅོག་ཙེ་དེ་རི་དྭགས་བསད་རེད་མ་གཟུགས་སྐུ་བཙུགས་ཡ་ཞིག་ཡོད་རེད་དེ། ལུས་དེ་རང་གི་ཆ་ཤས་ཚང་མ་ཚང་གི་ཕ་འཆི་ཚར་ནས་ལུས་དེ་རི་དྭགས་བསད་ཀྱི་གཟུགས་སྐུ་བཙུགས་ཡ་ཡོད་མ་རོ། ལག་སོགས་རྣམས་ལས་གཞན་མེད་ན་དེ་དག་ལས་གཞན་མེད་ན་དེ་ནི་ཇི་ལྟར་ཡོད་པ་ཡིན་དེ་དག་ལས་གཞན་ཡོད་པ་ཡིན་ན་དེ་འདྲ་ཅིག་དགོས་པ་རེད་པ། ལུས་ཀྱི་ཆ་ཤས་ཚང་མ་དང་གྱི་ཕར་བསལ་ཚར་ནས་ལུས་དེ་རེད་ཟེར་མཛུབ་གུ་བཙུགས་ཡས་ཅིག་དགོས་པ་རེད་དེ་མེད་པ་ཡིན་སོང་ཙང་ཨ་ནི་དེ་དག་ལས་གཞན་དུ་ཡོད་མ་རེད། དེ་དག་ལས་གཞན་དུ་མེད་པ་ཡིན་ཙང་དེ་དག་གི་སྟེང་དུ་ཡོད་དགོས་པ་རེད་དེ་དག་གི་སྟེང་དུ་ཡོད་པ་ཡིན་ན། གོང་དུ་བཤད་པའི་ནང་བཞིན་གྱི་ནང་ན་ཡོད་ནའང་ཕྱི་ན་ཡོད། ཕྱི་ན་ཡོད་ཟེར་གྱི་དེ་ནི་སྐྲ་དང་སེན་མོ་དང་སོ་ལ་སོགས་པ་རེ་རེ་ནས་མར་ཕྱེ་ནས་ཨ་ནི་ག་བ་ཡོད་ཟེར་ནང་ན་ཡོད་པ་ཡིན་ན་ནི་རྒྱུ་མ་དང་གློ་བ་དང་སྙིང་ལ་སོགས་པ་དེ་ཚོ་ལུས། རང་གི་ལུས་རིལ་པོ་དེ་ག་བ་ཡོད་ཟེར་རྟོགས་སུ་སྐྱེས་དེ་ཀུན་ལ་ནི་ཕྱི་ན་ཡང་མེད་པ་ནང་ན་ཡང་མེད་པ། དེ་དག་ལས་གཞན་དུ་ཡང་མེད་པ་དེ་ཡིན་ཙང་རང་གི་ལུས་དེ་གཞི་གྲུབ་ནས་དང། སྐྱེས་པའི་བློ་དེ་ཡི་ངོ་བོ་ནི་ཆུ་སྐྱེས་དེ་གཞི་གྲུབ་ཀྱི་ནང་ཆུ་སྐྱེས་དེ་དེ་ནི་རིགས་པས་བཙལ་ཙ་ན་མ་རག་བྱས་བློ་ངོར་མ་རྙེད་པ་ཅིག་ཆགས་འགྲོ་བ་རེད་པ། ཨོ་དེ་ལ་དམིགས་པའི་གཏད་སོ་གང་ཡིན་ཀུན་ཞིག་པ་ཟེར་དེ་དམིགས་པའི་གཏད་སོ་ཞིག་ཟེར་དེ་དེ་འདྲ་ཅིག་ལ་ཟེར་དགོས་ཀྱི་ཡིན་པ་རེད་དེ་ནི་ཇི་ལྟར་ཡོད་པ་ཡིན། དེས་ན་ལུས་མེད་ལག་སོགས་ལ། རྨོངས་པ་ཡིས་ནི་ལུས་བློར་འགྱུར་རོ་ཟེར། ཨོ་དེ་ཡིན་ཙང་ལུས་མེད་པ་ལ་དེ་ནི་ལག་པ་ལ་སོགས་པ་ལག་པ་དང་རྐང་པ་དང་མགོ་ལ་སོགས་པ་དེ་ཚོ་ཨ་ནི་ཚོགས་པའི་ཚོགས་པ་དེ་ལ་རྨོངས་པའི་དབང་གིས་རྨོངས་པའི་དབང་གིས་ཐ་སྙད་པའི་བློ་ཡི་དབང་གིས་ནི་ལུས་ཟེར་ཕར་བཏགས་ཙམ་དུ་ཡོད་རེད།